དང་པོ་ཐར་ལམ་སྒྲུབ་པའི་བསམ་སྦྱོར་ཕུན་ཚོགས་དང་ལྡན་པར་བསྔོ་བ་ནི། བྱང་ཆུབ་སེམས་དང་མི་འབྲལ་ཞིང་བྱང་ཆུབ་སྤྱོད་ལ་གཞོལ་བ་དང། བྱང་ཆུབ་སེམས་དང་མི་འབྲལ་ཞིང་བྱང་ཆུབ་སྤྱོད་ལ་གཞོལ་བ་དང། སེམས་ཅན་ཀུན་བྱང་ཆུབ་ཀྱི་སེམས་དང་མི་འབྲལ་ཞིང་སྦྱིན་སོགས། སྦྱིན་སོགས་བྱང་ཆུབ་ཀྱི་སྤྱོད་པ་ལ་གཞོལ་བ་དང་ལྡན་པར་གྱུར་ཅིག། ཚིག་མི་སྨྲས་བྱིན་པའི་ནུབ། བསམ་སྦྱོར་ཕུན་ཚོགས་གཉིས་དང་ལྡན་པར་བསྔོ་བ་སྟེ། བསམ་པ་ཕུན་ཚོགས་ནི་བྱང་ཆུབ་ཀྱི་སེམས་དང་ལྡན་པར་བསྔོ་བ་བསམ་པ་ཕུན་ཚོགས་པས་སྤྱོད་པ་ཕུན་ཚོགས་སྤྱོད་པ་ཕྱིན་དྲུག་གི་ཉམས་ལེན་ལ་སྤྱོད་པར་བསྔོ་བ་ནི་དེ་ནི་སྦྱོར་བ་ཕུན་ཚོགས་པས་ཚད་མ་རྣམ་འགྲེལ་ལ་ཡོད་པ། བསམ་པ་ཕུན་ཚོགས་དང་སྦྱོར་བ་ཕུན་ཚོགས་བསམ་པ་ཕུན་ཚོགས་ནི། འགྲོ་བ་ལ་ཕན་པར་བཞེད་པའི་ཐུགས་རྗེ་ཆེན་པོ་དང་དེ་ནི། ཡིན་ལ། སྦྱོར་བ་ནི། གཞན་ལམ་མེད་དོ། དེ་གཙོ་བོ་སྨོས་བ་ཡིན་གྱི། དེས་མཚོན་ནས་ཕྱིན་དྲུག་སོགས་ལ་སྤྱོད་པ་ཡང་བསྟན་པ་ཡིན། ཐར་ལམ་གསལ་བྱེད་ལ་ཡོད་པ། དེ་ནི་ཏག་ཏག་འགྲིག་སོང། ཚིག་ནན་ཚོ་ཉིད་གནད་ཆེ་ཤོས་ཅན་ནོ། ཐར་ལམ་སྒྲུབ་པའི་བསམ་སྦྱོར་ཕུན་ཚོགས་དང་ལྡན་པའང། བྱང་ཆུབ་སེམས་དང་མི་འབྲལ་ཞིང་བྱང་ཆུབ་སྤྱོད་ལ་གཞོལ་བ་དང། ད་ནི་གཉིས་པ་མཐུན་རྐྱེན་ཕུན་སུམ་ཚོགས་པར་བསྔོ་བ་ནི་ཐར་ལམ་ཐར་ལམ་སྒྲུབ་པའི་བསམ་སྦྱོར་ཕུན་ཚོགས་དང་ལྡན་པར་བསྔོ་བ་ཚིག་གཉིས་ཆེ། མཐུན་རྐྱེན་ཚང་ཞིང་འགལ་རྐྱེན་མེད་པར་སྨོན་པ་དེ་ལ་སྨོན་པ་ནི་སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང་བདུད་ཀྱི་ལས་རྣམས་སྤངས་པར་ཤོག། འདིའི་སྨོན་ལམ་བཞི་པོ་འདི་གནད་ཆེན་པོ་སྤྲུལ་པ་ནོར་བུ་ཨ་ཁྱམས་སུ་ལངས་ནས་སྨོན་ལམ་འདི་རྒྱག་དགོས། སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང། བདག་རྐྱེན་དགེ་བའི་བཤེས་གཉེན་སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང། དགེ་བ་ལ་བར་ཆད་བྱེད་པའི་བདུད་ཀྱི་ལས་རྣམས་སྤངས་པར་ཤོག། སྨོན་ལམ་གྱི་ཚིག་བཞི་པོ་འདི་གནད་ཆེན། བྱང་ཆུབ་སེམས་ལ་གང། བྱང་ཆུབ་སེམས་དང་མི་འབྲལ། བྱང་ཆུབ་སྤྱོད་ལ་གཞོལ་བ་དང་སངས་རྒྱས། སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང། བདུད་ཀྱི་ལས་རྣམས་སྤང་བར་ཤོག། ཚིག་བཞི་པོ་དེ་ཚིག་བཞི་པོ་དེ་སྨོན་ལམ་དེ་ལྟ་ཡིན། རྒྱུན་གཏན་མ་ཆག་རྒྱག་དགོས་དེ་རིང་ནས་བཟུང། ཚིག་བཞི་པོ་དེ་ཡང་ཡང་དག་པའི་ལམ་དང་མི་འབྲལ་བས་དེ་ནི་སྨོན་ལམ་ནི་གང་འདི་འབྲས་བུ་ནུབ་པ།

དགེ་བ་ལ་བར་ཆད་བྱེད་པའི་བདུད་ཀྱི་ལས་ཀྱང་སྤང་བར་ཤོག། ས་ཐིག་མིང་ནས་བྱིན་ཏེ། གསུམ་པ་ད་ག་གི་བ་གནས་སྐབས་འབྱོར་པ་དང་བདེ་བར་བསྔོ་བ། ལམ་ལ་བསླབ་པར་བསྔོ་བ་སྟེ་ས་བཅད་དེ་རང་མི་འདུག་ཚིག་བཞི་ལ་མི་འདུག་གོ་བ་ནི་ཡེ་རེ་ཙོ་ག་འདི་སྤྲོ་པོ་ཆུ་བདག་གོ་གི། ཐར་ལམ་སྒྲུབ་པའི་བསམ་སྦྱོར་ཕུན་ཚོགས་དང་ལྡན་པར་བསྔོ་བ་དང་མཐུན་རྐྱེན་ཚང་ཞིང་འགལ་རྐྱེན་མེད་པར་བསྔོ་བ་དེ་ལ་གང་ཞེ་ན་ཚིག་གུ་བཞི་ལ་མེད་དོ། བྱང་ཆུབ་སེམས་དང་མི་འབྲལ་ཞིང་བྱང་ཆུབ་སྤྱོད་ལ་གཞོལ་བ་དང་སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང་བདུད་ཀྱི་ལས་རྣམས་སྤང་བར་ཤོག། ད་ནི་གསུམ་བྱེད་ཅིག་བཞི་པོ་ནི་མ་བྱའོ་སྐྱོར་གནང་གོ། དེ་འདྲའི་སྐྱོར་བཟོད་ན་གནས་ཆེན་པོའི་ནུས་པ་དེ། ད་དེ་ནས་གསུམ་པ་གནས་སྐབས་འབྱོར་པ་དང་བདེ་བར་བསྔོ་བ་ལ་གསུམ། ཚེ་རིང་ཞིང་སྣོད་ཀྱི་འཇིག་རྟེན་དག་པར་བསྔོ་བ། ཕན་ཐོགས་པའི་སྐྱེ་བོས་གང་ཞིང་བདེ་བ་ལ་སྤྱོད་པར་བསྔོ་བ། དགོས་པའི་ཡོ་བྱད་ཚང་ཞིང་གནོད་པ་ཞི་བར་བསྔོ་བ་དང་གསུམ། དང་པོ། ཚེ་རིང་ཞིང་སྣོད་ཀྱི་འཇིག་རྟེན་དག་པར་བསྔོ་བ་ནི་སེམས་ཅན་དེ་དག་ཐམས་ཅད་ནི་ཚེ་ཡང་དཔག་མེད་རིང་བར་ཤོག་རྟག་ཏུ་བདེ་བར་འཚོ་གྱུར་ཅིག་འཆི་བའི་སྒྲ་ཡང་གྲག་མ་གྱུར། སེམས་ཅན་དེ་དག་ཐམས་ཅད་ནི་བདེ་འགྲོར་སྐྱེས་ནས་ཚེ་ཡང་དཔག་མེད་རིང་པོར་ཐུབ་པར་ཤོག་ཚེ་རིང་བ་དེ་ཡང་རྟག་ཏུ་བདེ་བར་འཚོ་བར་གྱུར་ཅིག་འཆི་བའི་སྒྲ་ཡང་གྲགས་པར་མ་གྱུར་ཅིག། དཔག་བསམ་ཤིང་གི་སྐྱེད། དཔག་བསམ་ཤིང་གི་སྐྱེད་མོས་ཚལ། སངས་རྒྱས་དང་ནི་སངས་རྒྱས་སྲས། ཆོས་སྙན་སྒྲོགས་པས་གང་བ་ཡིས། ཕྱོགས་རྣམས་ཐམས་ཅད་གང་བར་ཤོག། ཐམས་ཅད་དུ་ཡང་ས་གཞི་དག། གསེག་མ་ལ་སོགས་མེད་པ་དང། ལག་མཐིལ་ལྟར་མཉམ་བཻཌཱུརྱའི། རང་བཞིན་འཇམ་པོར་གནས་པར་གྱུར། དཔག་བསམ་གྱི་ཤིང་གི་སྐྱེད་མོས་ཚལ། སངས་རྒྱས་དང་སངས་རྒྱས་ཀྱི་སྲས།

གསེག་མ་ལ་སོགས་མེད་པ་དང་ལག་མཐིལ་ལྟར་མཉམ་བཻཌཱུརྱའི་རང་བཞིན་འཇམ་པོར་འབྱུང། འབྱུང་གྱུར་ཅིག། གཅིག་བྱེད་པ། ད་གཉིས་པ་ཕན་ཐོགས་པའི་དྲི་དུ། དེ་ལས་སྔོན་དང་གང་ཟག་ཨ། ཚེ་རིང་ཞིང་སྣོད་འཇིག་རྟེན་དག་པར་བསྔོ། སྣོད་དག་པར་བསྔོ་བ་དེ་བྱས་སོ། ད་ཕན་འདོགས་པའི་སྐྱེ་བོ་གཉིས་པ་ཕན་ཐོགས་པའི་སྐྱེ་བོས་གང་ཞིང་བདེ་བ་ལ་སྤྱོད་པར་བསྔོ་བ་ནི། འཁོར་གྱི་དཀྱིལ་འཁོར་ཡོད་དགུར་ཡང་བྱང་ཆུབ་སེམས་དཔའ་མང་པོ་དག་རང་གི་ལེགས་པས་ས་སྟེང་དག་བརྒྱན་པར་མཛད་པས་བཞུགས་གྱུར་ཅིག། ཆོས་གསུངས་པའི་འཁོར་གྱི་དཀྱིལ་འཁོར་ཡོད་དགུར་ཡང་བྱང་ཆུབ་སེམས་དཔའ་མང་པོ་དག་རང་གི་ཡོན་ཏན་ཕུན་སུམ་ཚོགས་པ་ལེགས་པས་ས་སྟེང་དག་བརྒྱན་པར

དབང་ཐོབ་པའི་བྱང་ཆུབ་སེམས་དཔའ་ལྟར་ཟེར་ལུས་ཅན་ཀུན་གྱིས་བྱ་དང་ནི་ཤིང་དང་འོད་ཟེར་ཐམས་ཅད་དང་ནམ་མཁའ་ལས་ཀྱང་ཆོས་ཀྱི་སྒྲ་རྒྱུན་མི་འཆད་པར་ཐོས་པར་ཤོག་ཟེར་དབང་ཐོབ་པའི་བྱང་ཆུབ་སེམས་དཔའ་སེམས་དཔའ་ལྟར་བདུད་ཅན་ཀུན་གྱི་ས་བདུད་ཅན་ཀུན་གྱི་ད་བྱ་དང་ནི་ཤིང་དང་འོད་ཟེར་དང་དབང་ཐོབ་པའི་བྱང་ཆུབ་སེམས་དཔའ་ལ་དེ་ཚོས་ནམ་མཁའ་ལས་ཀྱང་ཆོས་ཀྱི་སྒྲ་དེ་ཚོ་རྒྱུན་ཆད་པར་རྒྱུན་མི་འཆད་པར་སྒྲོགས་པ། དེ་འོ་རེ་ལ་ཐོས་པར་ཤོག། དེ་དག་རྟག་ཏུ་སངས་རྒྱས་དང་སངས་རྒྱས་སྲས་དང་ཕྲད་གྱུར་མཆོད་པའི་སྤྲིན་ནི་མཐའ་ཡས་པས་འགྲོ་བའི་བླ་མ་མཆོད་པར་ཤོག། སེམས་ཅན་དེ་དག་རྟག་ཏུ་སངས་རྒྱས་དང་སངས་རྒྱས་ཀྱི་སྲས་དང་ཕྲད་པར། གྱུར་ཅིག་མཆོད་པའི་སྤྲིན་ནི་རྒྱ་མཚོ་མཐའ་ཡས་པས་འགྲོ་བའི་བླ་མ། རྒྱ་མཚོ་མཐའ་ཡས་པས་འགྲོ་བའི་བླ་མ་མཆོད་པར་ཤོག། ཟེར་གསུམ་པ་དགོས་པའི་ཡོ་བྱད་ཚང་ཞིང་གནོད་པ་ཞི་བར་བསྔོ་བ་ནི་དགོས་པའི་ཡོ་བྱད་ཚང་ཞིང། ལྷ་ཡང་དུས་སུ་ལྷས་ཀྱང་ཟེར་ཡོད་པ་ལྷས་ཀྱང་ལྷ་ཡང་དུས་སུ་ཆར་འབེབས་ཤིང་ལོ་ཏོག་ཕུན་སུམ་ཚོགས་པར་ཤོག་རྒྱལ་པོ་ཆོས་བཞིན་བྱེད་གྱུར་ཅིག་འཇིག་རྟེན་དག་ཀྱང་དར་བར་ཤོག་ཆོས་སྒྲུབ་པའི་མཐུན་རྐྱེན་དུ་ལྷ་ཡང་དུས་སུ་ཆར་འབེབས་ཤིང་ལོ་ཏོག་ཕུན་སུམ་ཚོགས་པར་ཤོག། མིའི་རྒྱལ་པོ་རྒྱལ་རིགས་ཆོས་བཞིན་དུ་བྱེད་པར་གྱུར་ཅིག། འཇིག་རྟེན་དག་ཀྱང་བདེ་སྐྱིད་ཀྱིས་བརྒྱན་པའི་སྒོ་ནས་དར་བར་ཤོག། སྨན་རྣམས་མཐུ་དང་ལྡན་པ་གསང་སྔགས་བཟླས་བརྗོད་འགྲུབ་པར་ཤོག། མཁའ་འགྲོ་སྲིན་པོ་ལ་སོགས་པ་སེམས་ཅན་ཁམས་པ་སྙིང་རྗེའི་སེམས་དང་ལྡན་གྱུར་ཅིག། སྨན་རྣམས་ནད་ཞི་བའི་མཐུ་དང་ལྡན་པ། ཞི་རྒྱས་སོགས་སྒྲུབ་པར་བྱེད་པའི་ཞི་རྒྱས་དབང་དྲག་གི་ལས་ལ་སོགས་པ་སྒྲུབ་པར་བྱེད་པའི་གསང་སྔགས་ཀྱི་བཟླས་བརྗོད་བྱེད་པའི་དགོས་པ་ཇི་ལྟར་གསུངས་པ་རྣམས་འགྲུབ་པར་ཤོག། མཁའ་འགྲོ་དང་སྲིན་པོ་དང་གཅན་གཟན་ལ་སོགས་པ་བྱམས་པའི་སེམས་དང་ལྡན་པར་གྱུར་ཅིག། དུ་བྱ། མི་འདོད་པ་དང་བྲལ་བར་བསྔོ་བ་ནི་མི་འདོད་པ་ཐམས་ཅད་དུ་མི་འདོད་པ་དང་བྲལ་བར་བསྔོ་བ་ནི་སེམས་ཅན་འགའ་ཡང་སྡུག་མ་གྱུར་འཇིགས་དང་བརྙས་པར་མི་འགྱུར་ཞིང་འགའ་ཡང་ཡིད་མི་བདེ་མ་གྱུར། སེམས་ཅན་འགའ་ཡང་ལུས་སྡུག་བསྔལ་བར་མ་གྱུར་ཅིག། སེམས་འཇིགས་པ་དང་གཞན་གྱིས་བརྙས་པར་མི་འགྱུར་ཞིང་འགའ་ཡང་ཡིད་མི་བདེ་བར་མ་གྱུར་ཅིག། ཨོ་དེ་འདུག་ཟེར། གཉིས་པ་བྱེ་བྲག་ཏུ་རབ་ཏུ་བྱུང་བའི་དོན་དུ་བསྔོ་བ་ལ་ལྔ། གཉིས་པ་བྱེ་བྲག་ཏུ་རབ་བྱུང་གི་དོན་དུ་བསྔོ་བ་ལ་ལྔ། དགེ་འདུན་གྱི་དོན་དུ་སྤྱིར་བསྔོ་བ། དགེ་སློང་གི་དོན་དུ་བསྔོ་བ། དགེ་སློང་མའི་དོན་དུ་བསྔོ་བ། ཚུལ་ཁྲིམས་ཕུན་སུམ་ཚོགས་པར་བསྔོ་བ།

གཙུག་ལག་ཁང་རྣམས་ཀློག་པ་དང་ཁ་ཏོན་གྱིས་རྒྱས་ལེགས་གནས་ཤོག་རྟག་ཏུ་དགེ་འདུན་མཐུན་པ་དང་དགེ་འདུན་དོན་ཡང་འགྲུབ་པར་ཤོག་གསོལ་བ་ནི། རབ་བྱུང་དོན་དུ་བསྔོ་བ་ནི་ལ། གཙུག་ལག་ཁང་ན་གནས་པའི་དགེ་འདུན་རྣམས་གསུང་རབ་དགོངས་འགྲེལ་དང་བཅས་པ་ཀློག་པ། སོ་གཙུག་ལག་ཁང་རྣམས་ཀློག་པ་དང་སོ་ཀློག་པ། གསུང་རབ་དགོངས་འགྲེལ་དང་བཅས་པ་ཀློག་པ།

དུས་རྟག་ཏུ་དགེ་བའི་བྱ་བ་ལ་ཐུགས་མཐུན་པ། དགེ་འདུན་གྱི་སེམས་ཅན་ལ་ཕན་པ་ལ་སོགས་པའི་དོན་ཡང་ཇི་ལྟར་དགོངས་པ་བཞིན་འགྲུབ་པར་ཤོག། སོགས་ཚིག་ནི་གནས་ཆེན་པའི་འདུག་ག་གཙུག་ལག་ཁང་རྣམས་ཀློག་པ་དང་ཁ་ཏོན་གྱིས་རྒྱས་ལེགས་གནས་ཤོག་རྟག་ཏུ་དགེ་འདུན་མཐུན་པ་དང་དགེ་འདུན་དོན་ཡང་འགྲུབ་པར་ཤོག། དགེ་འདུན་དོན་ཡང་ཟེར་མཁན་ནི་ཐུགས་མཐུན་པ་དང་དགེ་འདུན་གྱི་དོན་ཟེར་ན་དགེ་འདུན་གྱི་སེམས་ཅན་རྣམས་ལ་ཕན་པ་ལ་སོགས་པའི་དོན་དགེ་འདུན་གྱི་དོན་དགེ་འདུན་གྱི་དོན་བྱེད་ཡས་པོ་སེམས་ཅན་ལ་ཕན་པ་ལ་སོགས་པའི་དོན་ཇི་ལྟར་དགོངས་པ་བཞིན་འགྲུབ་པར་ཤོག། དགེ་འདུན་སྒེར་གྱི་དོན་ལ་གསུངས་མི་འདུག་པ་ནི་དགེ་འདུན་དོན་ཡང་འགྲུབ་པར་ཤོག་དགེ་འདུན་ཡིན་ན་དོན་བྱེད་ཡས་པོ་སེམས་ཅན་གྱི་དོན་ལ། སེམས་ཅན་ལ་ཕན་འདོགས་པའི་དོན་ཇི་ལྟར་འགྲུབ་པར་ཤོག། གཉིས་པ་དགེ་སློང་གི་དོན་དུ་བསྔོ་བ་ནི། བསླབ་པ་འདོད་པའི་དགེ་སློང་དག་དབེན་པ་དག་ཡང་ཐོབ་པར་ཤོག། གཡེང་བ་ཐམས་ཅད་སྤངས་ནས་ནི་སེམས་ནི་ལས་རུང་བསྒོམ་གྱུར་ཅིག། སོ་ཙིག་ནི། བསླབ་པ་མ་ཉམས་པར་སྲུང་བར་འདོད་པའི་དགེ་སློང་དག། དགེ་སློང་ཡོངས་རྫོགས་གང་པོ་ལ་དེ་གསུང་གི་འདུག་ག། དགེ་སློང་ཡིན་མཁན་ཚོ་གང་པོ་དགེ་སློང་ཡིན་ཙམ་ཙམ་བྱས་ནས་ད་ནི། བསླབ་པ་མ་ཉམས་པར་སྲུང་བར་འདོད་པའི་དགེ་སློང་དག། ཚུལ་ཁྲིམས་ཀྱི་གེགས་སུ་གྱུར་པའི་ལུས་ཀྱི་འདུ་འཛིས་དབེན་པ་དག་ཀྱང་ཐོབ་པར་ཤོག། སེམས་ཀྱི་གཡེང་བ་ཐམས་ཅད་སྤངས་ནས་ནི་ལུས་སེམས་ཤིན་ཏུ་སྦྱངས་པའི་བདེ་བས་རྒྱས་ནས། སེམས་ནི་ལས་རུང་གི་དགེ་བ་ཐོབ་གྱུར་ཅིག། སོ། ལུས་སེམས་གཉིས་ཀ་ལས་རུང་གི་དགེ་བ་ལུས་ཤིན་སྦྱངས་སེམས་ཤིང་སྦྱངས། འོ་དེ་ཚོ་ཐོབ་པར་ཤོག། ཟེར་གྱི་འདུག་ག་སེམས་ནི་ལས་རུང་བསྒོམ་གྱུར་ཅིག། སེམས། སེམས་ནི་ལས་རུང་སེམས་ཤིན་སྦྱངས་པས་ད་ལུས་སེམས་གཉིས་ཆར་འདུག་པ་ནས་ན་གཡེང་བ་ཐམས་ཅད་སྤངས་ནས། ལུས་སེམས་ཤིན་ཏུ་སྦྱངས་པའི་བདེ་བས་རྒྱས་ནས།